བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཉེ་ལམ་རྒྱ་གར་གྲོས་ཚོགས་འོག་མའི་འཐུས་མི་འཇམ་དབྱངས་ཚེ་རིང་རྣམ་རྒྱལ་ལགས་དང་ལ་དྭགས་ནང་པའི་ལྷན་ཚོགས་དེ་བཞིན་ལ་དྭགས་དགོན་ཚོགས་བཅས་ནས ྋགོང་ས་མཆོག་ལ་དྭགས་གཤམ་ཡུལ་དུ་ཆིབས་བསྒྱུར་བསྐྱངས་གནང་ཡོང་བའི་ཇི་ལྟར་གསོལ་འདེབས་ཞུས་པ་བཞིན ྋགོང་ས་མཆོག་ནས་སྤྱི་ཟླ་བརྒྱད་པའི་ཚེས་བཅོ་བརྒྱད་དང་ཚེས་བཅོ་དགུ་ཉིན་གཉིས་ཀྱི་རིང་མཛད་འཕྲིན་བསྐྱངས་གནང་མཛད་གཏན་འཁེལ་ཡོད་པའི་ཐད་ལ། འདི་ག་གསར་འགོད་པས་ལ་དྭགས་དགོན་ཚོགས་ཀྱི་ཚོགས་གཙོ་ཚེ་རིང་དབང་འདུས་ལགས་སུ་མཛད་འཆར་འདི་དང་འབྲེལ་བའི་སྐོར་ལ་བཀའ་འདྲི་ཞུས་པར་ཁོང་གིས་ཚེས་བཅོ་བརྒྱད་ཉིན་གོང་ས་མཆོག་ལ་དྭགས་ཀྱི་རྒྱལ་ས་གླེ་ནས་གཤམ་ཡུལ་དུ་ཆིབས་བསྒྱུར་གནང་རྒྱུ་ཡིན་པ་མ་ཚད་ཉིན་གཉིས་པར་སྒྲོལ་དཀར་གྱི་ཚེ་དབང་སྩལ་རྒྱུ་ཡིན་པའི་སྐོར་ལ་གསུངས་དོན། ཕྱི་ཚེས་བཅོ་བརྒྱད་ཉིན་ཞོགས་པ་ཆུ་ཚོད་བདུན་པའི་ཐོག་གླེ་ནས་གཤམ་ཕྱོགས་ལ་གོང་ས་མཆོག་ཆིབས་བསྒྱུར་བསྐྱངས་ཡ་རེད། འདིའི་ཉིན་བཀའ་སློབ་དང་དེ་ནས་ཕ་ནང་དཀར་མཚོའི་གླུ་དབྱངས་ཀྱི་མཛད་རིམ་ཞིག་ཡོད་རེད། ཚེས་བཅུ་དགུ་ཉིན་ཉིན་སྒྲོལ་དཀར་གྱི་ཚེ་དབང་དང་གནང་བའི་རྗེས་ལ་དེ་ནི་གླེ་ཕྱོགས་སུ་དེ་ནི་གདན་འཁོར་ཡག་རེད། མ་ཚད་དེ་ནི་གཤམ་ཕྱོགས་ལ་དེ་ནི་དགོན་པ་ཁག་དང་དེ་འདྲ་ལ་གསོལ་བ་འདེབས་མཁན་དེ་མང་པོ་ཡོད་རེད་ཡིན་ནའང་དེ་ཚོ་པུ་ར་མཛད་རིམ་འདི་ཚོ་མེད་པར་བཟོ་བ་རེད། དེ་ནི་ད་གཤམ་ཕྱོགས་ལ་ད་དམིགས་བསལ་བྱས་ནས་ད་སྔན་མ་ནས་ཕར་ལ་ད་ལ་དྭགས་གང་པོ་ལ་ཆིབས་བསྒྱུར། ཕེབས་ཚར་རེད་ཡིན་ནའང་གཤམ་ཕྱོགས་ལ་དམིགས་བསལ་བྱས་ནས་ཁྱུ་ནས་ད་ཁོང་ཚོ་ཕེབས་མ་ཐུབ་ད་ལོ་ཕོ་བྲང་གསར་བ་གསུང་ཆོས་ར་བ་དེ་ཚོ་གསར་བ་བཞག་ནས་དེར་མི་མང་དེ་ཚོ་གི་ད་ད་ཁྱུག་ཙམ་ཞིག་མ་ཕེབས་ན་དཔེ་མི་སྲིད་གི་བློ་ཕམ་པོ་བྱེད་ས་རེད་ནས་དེ་སྐུ་མདུན་གྱི་སྐུ་མདུན་གྱི་ད་འཕྲོད་གཞི་ལ་བལྟས་ནས་དེ་ཁྱུག་ཙམ་ཞིག་གཉིས་ཀྱི་རིང་དེ་མཛད་རིམ་ཅིག་དེ་འདྲ་ཐག་ཆོད་བྱུང་བ་རེད་ལ། སྐུ་མདུན་གྱི་འཕྲོད་གཞི་ལ་བརྟེན་ནས་དགོན་པ་ཁག་འདི་ཚོ་གི་མཛད་རིམ་འདི་ཚོ་མེད་པ་བྱས། དེ་ནས་གཤམ་ཕྱོགས་ལ་དམིགས་བསལ་བྱས་ནས་ད་ལོ་ཁོ་རང་ཚོ་གི་ཕོ་བྲང་བཞེངས་ཡ་དང་དེར་མི་མང་འདི་ཚོ་གི་ངོས་ནས་ད་སྔན་མ་ནས་ཕར་ལ་གསོལ་བ་བཏབ་ནས་གཤམ་ཕྱོགས་མི་མང་འདི་ཚོ་ཁ་ཚང་གཤམ་ཕྱོགས་ལ་ཕེབས་ཀྱི་རེད་བྱས་ནས་དེ་ནས་ཞི་བའི་ཚལ་གསུང་ཆོས་ལ་སླེབས་ཐུབ་ཡོད་མ་རེད་རྒན་གོག་འདི་ཚོ་འདིས་བྱས་ནས་ད་ཁོ་རང་མིང་རྩ་ཚོ་ད་ཁོ་རང་ཚོ་གི་རེ་བ་ཆེན་པོ་ཞིག་རྒྱབ་ནས་དེ་ནས་དམིགས་བསལ་བྱས་ནས་ད། ད་ལོ་ཁྱུག་ཙམ་ཞིག་ཕེབས་ཡས་ཀྱི་ཞལ་བཞེས་གནང་བ་རེད། ཡང་ཁོང་གིས་མུ་མཐུད་ནས་གསུངས་དོན་ལ་གཤམ་ཡུལ་གྱི་ཡུལ་མི་ཚོས་གོང་ས་མཆོག་གཤམ་ཡུལ་དུ་ཕེབས་རྒྱུར་དགའ་ཚོར་ཆེན་པོ་གནང་གི་ཡོད་པ་མ་ཟད་གསུང་ཆོས་ར་བ་སོགས་ཀྱི་གྲ་སྒྲིག་ཨང་གསར་ཡོད་པའི་སྐོར་ལ་འགྲེལ་བརྗོད་དེ་ལྟར་ཞིག་གནང་བྱུང།
གཤམ་ཕྱོགས་མི་མང་འདི་ཚོ་དངོས་གནས་དྲང་གནས་ཀྱི་རེ་བ་ཆེན་པོ་ཞིག་བརྒྱབ་ནས་དེ་ནས་ཕོ་བྲང་དང། གསུང་ཆོས་ར་བ་དེ་ཚོ་ཟླ་བ་བཞིའི་ནང་ལོགས་ལ་ཆ་ཚང་དུ་འགྲུབ་ཟིན་པ་རེད། དེ་ནས་རྒྱ་ལམ་དང་ཧེ་ལི་པེད་དེ་ཚོ་ཆ་ཚང་འགྲུབ་ཟིན་པ་རེད། དེ་ནས་གསུང་ཆོས་ར་བ་ན་འཐུང་ཆུ་ཡིན་འགྲོ་གློག་ཡིན་འགྲོ་ཆ་ཚང་འགྲུབ་ཟིན་པ་རེད། དེ་ནས་མི་མང་དེ་ཚོ་ཡིན་ན་དངོས་གནས་དྲང་གནས་ཀྱིས་ད་གོང་ས་མཆོག་ཁྱུག་ཙམ་ཞིག་ཕེབས་ཐུབ་པ་ཡིན་ན་དེ་ནི་དངོས་གནས་དྲང་གནས་ཀྱིས་དེ་ནི་བསྐལ་པ་བཟང་པོ་རེད་སྲོག་དུས་བསོད་ནམས་ཆེན་པོ་རེད་ལབ་ནས་མི་མང་དེ་ཚོ་དགའ་སྤྲོ་ཆེན་པོ་ཞེ་པོ་གནང་བསྡད་ཤག་དེ་རྒན་གོག་དེ་ཚོ་ཡིན་ན་གོང་ས་མཆོག་ཁྱུག་ཙམ།